ང་བདེ་ཆེན་སྐྱབས་སུ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང། བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པར་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ནས་གླེང་སློང་བྱ་གི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་ཀྱི་གཞུང་འོག་ལ་ཡོད་པའི་ཀྱི་དཔེ་སྐྲུན་ཁང་ཞིག་གིས་བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ནས་ཀྱི་དྲི་བ་དང་འདི་ལ་རྒྱ་མི་ཕྱོགས་ནས་ལན་འདེབས།

གཟིགས་སྟངས་སྐོར་ལ་ཡང་ང་ཚོས་རྒྱང་སྲིང་ཞུས་ཡོད་རེད་ད་དེ་རིང་གི་ལེ་ཚན་འདི་ནང་ཡིན་ན་གནད་འགག་ཆེན་པོ་གཅིག་བོད་ཀྱི་སྐད་ཡིག་བཀོལ་སྤྱོད་ཀྱི་གནས་སྟངས་རྒྱ་ནག་གཞུང་གིས་དྲི་གཞི་བརྒྱ་ཞེས་པའི་གི་བོད་དོན་དར་རྒྱས་ཀྱི་དེབ་དེ་བཏོན་པའི་སྐབས་ལ་རེད་དེའི་རྗེས་ལ་ཡང་ཉིས་སྟོང་གཅིག་ལོ་ལ་ཡང་ཁོང་ཚོས་བསྐྱར་དུ་པར་སྐྲུན་བྱེད་པའི་སྐབས་ལ་ཡང་གནས་སྟངས་ག་རེ་ཡོད་མེད་སྐོར་ལ་ང་ཚོས་གྲོས་མོལ་ཞུ་གི་ཡིན་ཐོག་མ་དེ་ལ་ཡང་ད་བདེ་ཆེན་ལགས་ད་ལྟ་གནད་དོན་འདིའི་ཐོག་ལ་ཡང་བོད་ཀྱི་སྐད་ཡིག་བཀོལ་སྤྱོད་ཀྱི་གནས་སྟངས་ཐོག་ལ་ཡང་རྒྱ་ནག་ཁོ་རང་ཚོས་ག་རེ་བརྗོད་འདུག་ལོ།
ཨོང་ད་ཅིག་གིས་བོད་ཀྱི་སྐད་ཡིག་གི་གནས་སྟངས་སྐོར་ལ་ཡིན་ན་ནི་རྒྱ་ནག་ཁོ་རང་ཚོས་བཤད་ཡར་བྱས་ན་རྒྱ་ནག་རྩ་ཁྲིམས་ནང་ལ་གྲངས་ཉུང་མི་རིགས་ཚང་མར་རང་གི་སྐད་ཡིག་བེད་སྤྱོད་བྱེད་ཡ་དང་གོང་འཕེལ་གཏོང་ཡའི་རང་དབང་ཡོད་ཅེས་བྱས་ནས་གཏན་འབེབས་བྱས་ཡོད་ཅེས་བྱས་འདི་འདྲའི་བཤད་བཞག་བོད་ལ་ཞི་བའི་བཅིངས་འགྲོལ་བཏང་ཚུན་ཆད་བོད་ཀྱི་སྐད་ཡིག་ཆེད་མཁས་པ་གསོ་སྐྱོང་བྱས་ཡོད་བོད་ལྗོངས་ཉིན་རེའི་ཚགས་པར་སོགས་བོད་ཡིག་ཐོག་ལ་ཚགས་པར་རེད་དུས་དེབ་རེད་གྲངས་འབོར་རིམ་བཞིན་མང་དུ་བཏང་བྱས་འདི་འདྲ་བྱས་ཡོད། ད་དུང་ཡིན་ནའི་ཞིང་འབྲོག་རེད་གྲོང་ཁྱེར་ཁུལ་ཚང་མའི་ནང་ལ་ཨ་ནི་སློབ་ཆུང་ཨ་ནི་སློབ་གྲྭ་གཙོས་ཀྱི་སློབ་གྲྭ་དེ་ཚོས་ནི་བོད་ཡིག་ཐོག་ལ་བེད་སྤྱོད་གཏོང་གི་ཡོད། སློབ་འབྲིང་རེད་ཨ་ནི་སློབ་གྲྭ་ཆེན་མོའི་ནང་ལ་ཡིན་ནའི་བོད་ཡིག་གི་སློབ་ཚན་དམིགས་སུ་བཀར་བྱས་བཞག་ཡོད། ཨ་ནི་བོད་ལྗོངས་སློབ་གྲྭ་ཆེན་མོའི་ནང་ལ་ཨ་ནི་བོད་ཡིག་གི་ཚན་ཁག་བཅས་ཡོད་ལ་ཨ་ནི་བོད་རང་སྐྱོང་ལྗོངས་སྲིད་གཞུང་གི་སྐད་ཡིག་ཞིབ་འཇུག་ལྟེ་གནས་ཁག་མང་པོ་གསར་འཛུགས་བྱས་ཡོད་རེད། ཨ་ནི་སློབ་ཆུང་རེད་སློབ་གྲྭ་འབྲིང་ཁག་ནང་ལ་ཡིན་ན་སློབ་དེབ་སོགས་ཨ་ནི་བོད་ཡིག་གི་སློབ་དེབ་མང་པོ་བསྐྲུན་ཡོད་ཅེས་བྱས་འདི་འདྲ་བཤད་བཞག།
དེ་བཞིན་ད་དོན་དག་འདིའི་ཐོག་ལ་ཡང་ཕྱི་རྒྱལ་གྱི་ཉམས་ཞིབ་པ་རེད་དཔྱད་ཞིབ་པ་ཁོ་རང་ཚོ་གིས་ན་གོང་དུ་རྒྱ་ནག་གིས་བརྗོད་པ་འདིའི་ཐོག་ལ་ཡང་ཁོ་རང་ཚོ་གིས་ལན་འདེབས་ག་རེ་གནང་འདུག་ལོ། ད་དེའི་ཐོག་ལ་ཡིན་ན་དཔེར་ན་ཨེ་མེ་ཧེ་ལེར་ཨ་ནེ་ཡིན་བོད་རིག་པའི་མཁས་པ་ཅིག་རེད་ད་ག་ནང་བཞིན་སྒྱུ་རྩལ་གྱི་ལོ་རྒྱུས་མཁས་པ་ཅིག་ཡིན་པ་མ་ཟད་ཡིན་ན་ཁོང་གིས་ཨ་ནེ་ཕེ་རི་སི་ལ་གཏན་འབེབས་བྱས་པའི་རྒྱ་ནག་རེད་ཉེ་གོང་རེད་བོད་བཅས་ཀྱི་དཔལ་ཡོན་ཐོག་ལ་ཡིན་ན་ཞིབ་འཇུག་རེད་ད་ག་ནང་བཞིན་མཉམ་ལས་གནང་བ་མ་ཟད་ཨ་ནེ་སུད་སི་གཞུང་ལ་ཡིན་ན་ཅིག་གནའ་ཤུལ་ཉར་ཚགས་རེད།

འདྲ་བོ་བློ་འདྲི་བྱས་དེ་འདྲས་བྱས་ཡོད་རེད་ད་སྤྱི་ལོ་ཉིས་སྟོང་བཅུ་མེད་དྲུག་ལོར་སླེབས་པའི་གི་དུས་དངོས་ཡོད་གནས་སྟངས་བལྟས་པའི་གི་དུས་ཡིན་ན་ཡོངས་སུ་དཔེ་དེ་ཐ་དད་རུ་རེད་ཤག་ཅེས་དེ་འདྲས་གསུངས་ཤག།
ཐ་དད་ཡིན་པའི་རྒྱུ་མཚན་དེ་གང་ཡིན་ག་རེ་གསུངས་འདུག་ལོ།
ད་ཐ་དད་ཡིན་པའི་རྒྱུ་མཚན་དེ་ཁོ་རང་ཚོས་ག་རེ་བཀའ་གནང་ཡོད་རེད་ཟེར་ན་གསར་འགྱུར་བརྒྱུད་ལམ་ཐོག་ལ་བཤད་པ་ཡིན་ན་བོད་ཡིག་ཐོག་བོད་ལྗོངས་ཉིན་རེའི་ཚགས་པར་མཛད་ཀྱི་འདུག་ད་ཡིན་ནའི་དེ་ལྷ་ས་རང་ལ་མ་གཏོགས་ནི་དེ་རག་ཁག་པོ་ཞེ་དྲག་འདུག་ཅེས་དེ་འདྲས་འདུག་རླུང་འཕྲིན་དང་བརྙན་འཕྲིན་ཐོག་ལ་ཡིན་ན།

རྒྱ་མི་ཚོས་ཨ་ནི་ཁོ་རང་ཚོའི་དེང་དུས་ཀྱི་ཨ་ནི་གོང་འཕེལ་གཞི་བཞག་ན་རྒྱ་མིའི་བཤད་སྟངས་ནང་བཞིན་བཤད་ཡས་རེད་དེ་ནང་བཞིན་ཨ་ནི་རྒྱ་མི་ཁོ་རང་ཚོས་བཤད་སྟངས་ནང་བཞིན་བྱས་ན་སྦྱོང་བརྡར་བྱེད་ཡས་དེ་འདྲས་བྱས་ཅིག་གཏན་འབེབས་བྱས་ཅིག་དེ་འདྲས་དུ་ཡོད་རེད་བྱས་ཙང་བོད་སྐད་ཀྱི་ཨ་ནི་ལས་རིགས་མི་སྣ་ཨ་ནི་རྒྱ་ནག་ནང་ལ་ཡིན་ན་སྐད་ཆ་བཤད་སྟངས་རེད་སྐད་ཆའི་སྒྲ་འདོན་སྟངས་རེད་དེ་འདྲས་ཀྱི་སྦྱོང་བརྡར་ཅིག་ག་བཏང་བྱས་ཡིན་ན་ཨ་ནི་བོད་སྐད་ལེ་ཚན་འདི་ནི་གཙོ་བོ་ཨ་ནི་རྒྱ་སྐད་ཀྱི་སྒྲ་གདངས་ཐོག་ནས་སྐད་བཤད་རུ་བཅུག་བྱས་དེ་འདྲས་བྱས་པའི་སྐབས་དུས་ཡིན་ན། གཅིག་ཡིན་བཙན་བྱོལ་ནང་ཡོད་པའི་ཨ་ནེ་བོད་པ་ཚོས་འདི་ཡིན་ན་དངངས་སྐྲག་སྐྱེ་དགོས་ཡ་ཨ་ལེ་ཚན་དེ་ཚོ་ཨ་ནེ་བོད་ནང་བོད་པ་ཚོས་ཡིན་ན་འཕྱ་སྨོད་བྱེད་ཡ་གི་གནས་ཚུལ་རབ་དེ་འདྲ་ཡོད་རེད་ད་ལྟ་བོད་ནང་གི་ཨ་ནེ་དྲིལ་བསྒྲགས་ཀྱི་ཡིག་ཆ་ཨ་ནེ་བོད་ཡིག་ཐོག་ལ་བསྒྱུར་ཡ་རེད་རྒྱ་སྐད་ཀྱི་སྒྲ་གདངས་དེ་བས་ཨ་ནེ་བོད་སྐད་ཐོག་ལ་བོད་པས་བོད་རིགས་མི་དམངས་ལ་ཨ་ནེ་སྒྲོག་སྦྱང་བྱེད་ཡ་དེ་ཚོའི་ཐོག་ནས་ཡིན་ན་བོད་ཀྱི་རིག་གཞུང་རང་སྐྱོང་གི་ཐོབ་ཐང་ཟེར་དེ་ཡིན་ན་ཁུངས་ལུང་མེད་པ་ཆགས་བསྡད་ཡོད་རེད་ཅེས་བྱས་དེ་འདྲ་གསུངས་འདུག་དེ་བཞིན་ཨ་ནེ་སྐབས་དེ་དུས་ཡིན་ན་བོད་སྐད་ཡིག་འབྱུང་འགྱུར་གནད་དོན། གཙོ་བོ་ད་དུང་བོད་ཀྱི་སྐད་ཡིག་བེད་སྤྱོད་ཡོད་མེད་ཐོག་ལ་ང་ཚོས་ནི་ལེ་ཚན་སྔོན་མར་རྒྱང་སྲིང་ཞུས་ཟིན་པ་དེ་འདྲ་རེད་ཅེས་བྱས་བོད་ཀྱི་ས་ཁུལ་ཁག་ཅིག་ལ་ནི་བོད་ཡིག་ཐོག་སློབ་གྲྭའི་སློབ་གསོ་གཞི་རྩའི་ཆ་ནས་འདོད་བློ་ཁེངས་པ་ཡོད། ཅེས་བྱས་དཔེར་ན་མཚོ་སྔོན་གྱི་ས་ཁུལ་ཁག་ཅིག་རེད་སློབ་ཕྲུག་ཚོའི་སྦྱངས་འབྲས་ཇི་ཙམ་ཡག་པོ་ཡོད་ཀྱང་ཁོ་ཚོ་ཕལ་ཆེར་ཨ་རང་གི་སྐད་ཡིག་ཆེད་ལས་ཐོག་བེད་སྤྱོད་བཏང་ས་རྙེད་ཀྱི་ཡོད་མ་རེད། དཔེར་ན་བོད་ས་ཆ་ཁ་ཤས་ལ་ད་བོད་ཡིག་ཡག་པོ་བསླབས་པ་ཡིན་ནའི་བེད་སྤྱོད་བཏང་ས་རག་ཡོད་མ་རེད།

རྒྱ་ཡིག་ཐོག་ལ་ད་བྱས་པ་མ་གཏོགས་བོད་ཡིག་ཐོག་ལ་མི་འདུག་ཅེས་བྱས་དེ་འདྲའི་གསུངས་བྱས་འདི་ཡིན་དུས་ཨ་ནེ་བོད་ལྗོངས་སློབ་གྲྭ་ཆེན་མོའི་ལག་རྩལ་བཟོ་བཀོད་ཚན་ཁང་གིས་ལག་ཐོགས་ཁ་པར་ཐོག་བོད་སྐད་ཡིག་ཐོག་ནས་ཨ་ནེ་བེད་སྤྱོད་བྱེད་ཡ་དེ་ཡིན་ན་དེབ་དེ་བཏོན་པའི་སྐབས་དུས་ཡིན་ན་བོད་ལྗོངས་སློབ་གྲྭ་ཆེན་མོའི་ལག་རྩལ་བཟོ་བཀོད་ཀྱིས་ཨ་ནེ་བཟོ་ཡ་གི་གྲ་སྒྲིག་རེ་བྱེད་ཀྱི་ཡོད་པ་དེ་འདྲ་དེ་རེད་ཤག།
རྣམ་པ་ཚོས་ད་ལྟ་ཝི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་སྐྱེལ་ལེ་ཚན་གསན་བཞིན་ཡོད་པ་རེད། འདི་དང་འབྲེལ་བའི་ཐོག་ནས་ཡ། བོད་ནང་ལ་ཡོད་པའི་སློབ་གྲྭ་ནང་ལ་ཡ་གཅིག་སློབ་གྲྭ་ཆུང་ང་རེད་འབྲིང་ང་རེད་སློབ་གྲྭ་མཐོ་བ་ནང་ལ་ཡ། བོད་སྐད་རེད་ཨེ་བོད་ཡིག་བསླབ་ཡ་དེ་འདྲའི་ག་རེ་འདུག་གས་ལོ། ད་ཁོ་རང་གིས་གསུང་རབ་བྱས་པ་ཡིན་ན་ཨ་ནི་སློབ་གྲྭ་ཆུང་ངའི་ནང་ལ་ཡིན་ན་ཨ་ནི་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དེ་འདྲ་རེད་ཤག་ཨ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོ་བར་ཨ་ནི་བོད་ཡིག་ཐོག་ནས་སློབ་ཁྲིད་བྱས་བྱས་སློབ་གྲྭ་ཆུང་ངའི་ནང་ལ་ཡིན་ནའི་ཨ་ནི་སློབ་གྲྭ་འབྲིང་ངའི་སྒར་སླེབས་པའི་སྐབས་དུས་ཨ་ནི་སློབ་ཕྲུག་གིས་ཨ་ནི་རྒྱ་ཡིག་ནང་སློབ་ཚན

ད་ག་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོ་ནས་བཟུང་ཨ་ནེ་སློབ་འབྲིང་ཁག་ནང་བོད་ཡིག་དང་རྒྱ་ཡིག་ཟུང་འབྲེལ་གྱི་སློབ་ཁྲིད་བྱེད་དགོས་ཡ་དང་ཉིས་སྟོང་ལོ་ནས་བཟུང་ཨ་ནེ་བོད་ལྗོངས་སློབ་གྲྭ་ཆེན་མོ་ནང་སློབ་ཚན་ཁག་བོད་ཡིག་སློབ་དགོས་པའི་གཏན་འཁེལ་དེ་འདྲར་བྱས་ཤག་ཟེར་དུས་གསུངས་ཤིང། ས་བཟང་གོང་རང་ཚོ་གོང་དུ་གསུངས་པ་ནང་བཞིན་རེད་བོད་ཀྱི་ལས་དོན་སྐོར་བཞུགས་མོལ་ཚོགས་འདུ་གསུམ་པ་འདིའི་ཐོག་ལ་ཡང་གཏན་འབེབས་རེད་འདིའི་ཐོག་ནས་ཡང་སྐད་ཡིག་ཐོག་ལ་ཡང་འགྱུར་བ་དེ་འདྲས་ག་རེ་ཐད་འདུག་འེ་ལོ། བོད་ཀྱི་ལས་དོན་སྐོར་གྱི་བཞུགས་མོལ་ཚོགས་འདུ་གསུམ་པ་གཏན་འཇགས་ཡིན་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བདུན་ལོའི་ཁྲིམས་སྒྲིག་གི་དགོས་པ་དང་དམིགས་ཡུལ་རྣམས་ཨ་ནི་སྣང་མེད་བཏང་ཤག་ཅེས་བྱས། དེ་འདྲ་བྱུང་གསུངས་ཤག་ཨ་ནི་བོད་ཀྱི་ལས་དོན་སྐོར་བཞུགས་མོལ་ཚོགས་འདུ་གསུམ་པའི་སྐབས་ལ་ཡིན་ན་བོད་ཀྱི་དཔལ་འབྱོར་རྒྱ་ནག་གི་ཞིང་ཆེན་གཞན་དང་མཉམ་དུ་བྱ་བྱས་ནས་གོང་འཕེལ་བཏང་ཡག་ཐབས་ཤེས་བྱས་རེད་ཁ་བྲལ་གྱི་ལས་འགུལ་མཐའ་དག་ལ་ཨ་ནི་དྲག་གནོན་བྱས་བྱས་དེ་འདྲ་བྱས་ཤག་ཨ་ནི་རྒྱ་ནག་གཞུང་གིས་ཨ་ནི་བོད་ཀྱི་དཔལ་འབྱོར་གོང་འཕེལ་གཏོང་རྒྱུ་གལ་ཆེར་བརྩིས་བྱས་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོའི་ནང་ལ་ཡིན་ན་བོད་ཀྱི་སྐད་ཡིག་སློབ་ཁྲིད་གོང་འཕེལ་གཏོང་ཡག་སྲིད་ཇུས་དེ་ཚོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ནང་ཨ་སྣང་མེད་བཏང་ཡག་སྐོར་ཡིན་ན་བིས། སེ་ཁོ་རང་གིས་ཡིན་ན་གླེང་གནང་ཤག་ལོ་མང་པོའི་རིང་ལ་སློབ་ཆུང་གི་སློབ་གསོ་ཨ་ནི་བོད་ཡིག་རེད་ད་ག་ནང་བཞིན་རྒྱ་ཡིག་ནང་སྤྲོད་དགོས་པའི་ཨ་ནི་སྲིད་བྱུས་ལ་ཡིན་ནའི་ཨ་ཡང་ཡང་འགྱུར་བ་བཏང་བྱས་དེ་འདྲ་བྱས་ཤག་ཅེས་འདུག་གསུངས་ཤག།
འདི་ནས་ཡ་གཅིག་གི་འབྲིང་རིམ་སློབ་གྲྭ་དང་གཙུག་ལག་སློབ་གྲྭ་ཆེན་མོའི་ནང་གི་གནས་སྟངས་དེ་ག་རེ་འདུག་ལོ།
ད་དེ་ཡིན་དང་ཨ་ནི་བསླབ་གྲྭ་འབྲིང་བ་རེད་གཙུག་ལག་སློབ་གྲྭ་ཆེན་མོའི་ནང་ལ་ཨ་ནི་བོད་ཡིག་བེད་སྤྱོད་གཏོང་ཡས་དེ་མཚམས་ཆད་བྱས་དེ་འདྲ་བྱས་ཤག་ད་དགེ་རྒན་ཆེན་མོ་ཚོས་ཡིན་ན་སོ་སོའི་ཨ་ནི་སློབ་གཞིའི་ནང་ནས་ཨ་ནི་དཔེར་ན་བསླབ་གྲྭའི་སློབ་གཞིའི་ནང་ལ། ཆོས་ལུགས་ནང་དོན་ཡོད་པ་དེ་ཚོ་གང་བློ་གཙང་སེལ་བྱེད་དགོས་ཡས་དེ་འདྲ་བྱུང་ཡོད་རེད་ཅེས་བྱས་འདི་འདྲ་གསུངས་ཤག། ད་ག་ནང་བཞིན་ཨ་ནི་ལྷ་སར་ཡོད་པའི་བོད་ལྗོངས་སློབ་གྲྭ་ཆེན་མོའི་ནང་ཨ་ནི་སྤྱི་ཚོགས་ཚན་རིག་རེད་ད་ག་ནང་བཞིན་མཛེས་རྩལ་རེད་རྩིས་རྒྱག་རེད་ཚན་རིག། ལག་རྩལ་བཟོ་བཀོད་བཅས་སློབ་ཚན་ཁག་ནི་སློབ་ཁྲིད་བྱེད་ཀྱི་ཡོད་རེད་ད་དུང་ཨ་ནི་སློབ་ཁྲིད་ཞིབ་འཇུག་གི་ལས་ཁུངས་ཉི་ཤུ་རྩ་བདུན་རེད་བརྟག་དཔྱད་ཁང་ཉི་ཤུ་རྩ་གཅིག་རེད་ཞིབ་འཇུག་ལྟེ་གནས་ཁང་གཅིག་བཅས་ཨ་ནི་བཙུགས་བྱས་དེ་འདྲ་བྱས་ཤག་དེའི་ནང་ཚན་ཁག་བཅོ་བརྒྱད། ཡོད་པའི་ཁོངས་ལ་ཡིན་ན་བོད་ཀྱི་སྐད་ཡིག་ཚན་ཁག་རེད་ཆབ་སྲིད་ཀྱི་རིག་པ་དང་ལོ་རྒྱུས་ཚན་ཁག་རེད་ཨང་རྩིས་ཚན་ཁག་རྫས་འགྱུར་རིག་པའི་ཚན་ཁག་རེད་སྐྱེ་དངོས་རིག་པ་རེད་ས་གཤིས་རིག་པའི་ཚན་ཁག་རེད་དཔལ་འབྱོར་གྱི་ཚན་ཁག་རེད་སྒྱུ་རྩལ་ཚན་ཁག་རེད་བོད་ཡིག་དགེ་རྒན་གྱི་ཚན་ཁག་བཅས་ཚུད་ཡོད་རེད་ཡིན་ནའི་ཚན་རིག་གི་སློབ་ཚན་ཚང་མ་ནི་རྒྱ་ཡིག་ནང་ལས་མ་གཏོགས་བོད་ཡིག་ནང་མི་འདུག་ཅེས་འདུག་གསུངས། སྐད་ཡིག་རེད་སློབ་སྦྱོང་སྐོར་ལ་ཡང་གླེང་མོལ་རེད་གྲོས་མོལ་ཞུ་བའི་སྐབས་ལ་ག་དུས་ཡིན་ནའི་སློབ་སྦྱོང་གི་ཆུ་ཚད་རེད་སྦྱང་ཚད་རེད་ཡིག་རྨོངས་ཀྱི་གནད་དོན་དེ་ཡིན་དགོས་རེད་བྱས་ཙང། སྐབས་དེ་དུས་ཙམ་པ་ལ་ཡང་བོད་ནང་གི་ཡིག་རྨོངས་ཀྱི་གནས་སྟངས་འདི་ག་འདྲ་བྱུང་ན་ལོ། སྐབས་དེ་དུས་བོད་ནང་ཡིག་རྨོངས་གནས་སྟངས་འདི་ནི་ཚབས་ཆེན་པོ་ཞེ་པོ་ཅིག་རེད་ཤག་བོད་པའི་ཡིག་རྨོངས་གནད་དོན་འདི་ཡིན་ན་རྒྱ་ནག་གཞུང་གིས་དེའི་སྐོར་ལ་སྡོམ་རྩིས་གྲངས་ཐོ་བཏོན་པ་འདི་ཡིན་ན་ཡིད་ཐང་ཆད་དགོས་པ་ཞིག་དེ་འདྲ་རེད་འདུག་གང་ཡིན་ཟེར་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོའི་མི་འབོར་ཞིབ་བཤེར་བྱས་པ་ཡིན་ན་རང་ལོ་བཅོ་ལྔ་ལས་ལྷག་པའི་བོད་མིའི་མི་འབོར་གྱི་བརྒྱ་ཆ། བཞི་བཅུ་ཞེ་གསུམ་ཨ་ནི་ཡིག་རྨོངས་རེད་ཤག་ཨ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ཨ་འགྲེམས་སྤེལ་བྱས་པའི་ཀྲུང་གོའི་བོད་ལྗོངས་ཞེས་པའི་ནང་ཨ་སློབ་གྲྭ་ཆེན་མོའི་ཡོན་ཚད་ཡོད་པའི་བོད་པའི་མི་འབོར་དེ་བརྒྱ་ཆའི་གྲངས་ཆུང་ལྔ་བཅུ་ང་བདུན་མ་གཏོགས་ཟིན་གྱི་མི་འདུག་དཔེར་ན་བརྒྱ་ཆ་གཉིས་དང་ཚེག་བཅུ་གཉིས་གཅིག་པུ་ཡིན་ན་མཐོ་རིམ་སློབ་འབྲིང་གི་ཨ་ལག་འཁྱེར་ཡོད་པ་དེ་འདྲ་རེད་ཤག་བརྒྱ་ཆ་གསུམ་དང་ཚེག་བརྒྱད་ཅུ་གྱ་ལྔ་ཡིན་ན་ཨ་དམའ་རིམ་སློབ་འབྲིང་བར་དུ་སློབ་སྦྱོང་བྱས་ཡོད་པ་དེ་འདྲ་རེད་ཤག་ད་དུང་ཡིན་ན་བརྒྱ་ཆ་བཅོ་བརྒྱད་དང་གྲངས་ཆུང་དྲུག་གིས་སློབ་ཆུང། འགྲིམ་ཡོད་པ་བཅས་བྱས་ནས་འཁོད་ཤག་དེ་ཡིན་ད་བིས་ཁོ་རང་ཞིབ་འཇུག་བྱས་རྗེས་ཐོབ་པའི་སྡོམ་ཚིག་ཧ་ལམ་གཅིག་པ་རེད་འདུག་རེད་དམ་དམའ་རིམ་སློབ་འབྲིང་བར་སློབ་སྦྱོང་བྱས་རྗེས་ད་དུང་བརྒྱ་ཆ་བཅོ་བརྒྱད་དང་གྲངས་ཆུང་དྲུག་གིས་སློབ་ཆུང་འགྲིམ་ཡོད་པ་བཅས་རེད་ཤག་ཅེས་བྱས་ནས་སྡོམ་ཚིག་དེ་འདྲར་བྱས་འདུག་ཁོ་རང་དེ་ནི། བོད་ནང་ལ་ཡང་ཤེས་ཡོན་སྦྱོང་བརྡར་སྤྲོད་པའི་སྐབས་ལ་ཡང་ད་གཙོ་བོ་དེ་རྒྱ་ཡིག་ནང་དང་དེ་བཞིན་རྒྱ་ནག་གི་རླུང་འཕྲིན་དང་བརྙན་འཕྲིན་ཐོག་ནས་ཡང་བརྒྱུད་བསྒྲགས་བྱས་པའི་ཐོག་ནས་ཡང་བོད་པའི་སྤྱི་ཚོགས་ནང་ལ་ཡང་གནས་སྟངས་ག་རེ་ཆགས་འདུག་ལོ། ནེ་ཀོ་ལེ་སི་ཁྲོ་ནཱ་ཏྲི་ཁོ་རང་གིས་རྟོག་ཞིབ་བྱས་པའི་མཐའ་སྡོམ་སྐྱོན་རབས་བྱས་ན་བོད་པའི་སྤྱི་ཚོགས་ད་དཔེར་ན་སློབ་གསོའི་ཁྲོད་ལ་ཡིན་རྒྱ་ཡིག་གཙོ་བོ་བྱས་གསར་འགྱུར་བརྒྱུད་ལམ་ནང་ལ་ཡིན་ན་བོད་པའི་སྤྱི་ཚོགས་དུམ་བུ་གཉིས་སུ་བགོས་བྱས་དེ་འདྲ་བྱས་ཤག་གཅིག་ཡིན་ན་མཐོ་རིམ་གྱི་སློབ་སྦྱོང་གོ་སྐབས་ལྡན་པ་དེ་འདྲ་ཡོན་ཏན་ཚད་མཐོ་པོ་བྱས་བྱས་རྒྱ་མིའི་ངོ་བོར་གྱུར་པའི་གྲོང་ཁྱེར་ཁུལ་གྱི་ནང་ལ་བོད་པ་དེ་འདྲ་རེད་ཤག་ཨ་གཞན་དེ་ན་བོད་སྐད་ཨམ་རྐྱང་པ་བེད་སྤྱོད་བྱས་པ་མ་གཏོགས་མང་ཆེ་བ་ཨ་ནི་ཡིག་རྨོངས་ཡིན་པའི་ཞིང་འབྲོག་ཁུལ་ལ་ཡོད་པ་དེ་འདྲ་རེད་བཞག་བྱས་ཙང་ཨ་ནི་ཡིག་རྨོངས་ད་ད་དེ་ཚོ་ཡིན་ན་བོད་པའི་མི་འབོར་གྱི་བརྒྱ་ཆ་བརྒྱད་ཅུ་ཙམ་ཟིན་གི་དེ་ཡིན་དུས་ཨ་ནི་གཞོན་སྐྱེས་ཨ་འདི་ཚོ་གྲོང་ཁྱེར་ནང་སླེབས་པའི་སྐབས་ལ་ཡིན་ན་ཁོ་རང་ཚོ་བས་ད་ད་ཕྱི་རྒྱལ་ཡིན་པ་ལྟ་བུའི་ཨ་ནི་ཚོར་སྣང་བྱས་ཡོང་གི་ཡོད་རེད་དེ་འདྲ་འདུག། ད་དེ་འདྲའི་ཅིག་གིས་བོད་པའི་སྤྱི་ཚོགས་ནང་ལ་ཡང་གནས་རིམ་འདྲ་མིན་གཉིས་དེ་འདྲའི་བཟོས་པ་འདྲ་པོ་དང་ཆགས་པ་འདྲ་པོ་ཅིག་ཆགས་པའི་སྐབས་ལ་ཡང། གོང་དུ་ད་ལྟ་གནད་དོན་དཔྱད་ཞིབ་པ་གཉིས་ཁོ་རང་གཉིས་ཀྱི་གནས་སྟངས་འདི་ལ་ཡང་འགྱུར་བ་གཏོང་ཐབས་ལ་ཡང་རྒྱ་ནག་གིས་ལས་འཆར་ག་རེ་སྤེལ་འདུག་ལོ། ཁོང་གཉིས་ཀྱིས་གསུང་ཡས་བྱས་ན་ད་གནས་སྟངས་དེ་འགྱུར་བ་གཏོང་ཡས་ཀྱི་ཆེད་དུ་ཡིན་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོ་ལ་ཨན་པེ་ཅིན་ལ་ཡིན་ན་བོད་པའི་སྐད་ཡིག་མཐོ་རིམ་སློབ་འབྲིང་གཅིག་བཙུགས་ཡོད་རེད། ཨན་སློབ་གྲྭ་དེའི་ཁྱོན་བསྡོམས་སློབ་ཕྲུག་གི་བརྒྱ་ཆ་བདུན་ཅུ་ལྷག་ཨན་སྲིད་གཞུང་ལས་ཁུངས་དང་བཟོ་གྲྭ་ནས་ཨན་གླ་ཕོགས་ལེན་ཡས་ཡོད་པའི་ཨན་ཁྱིམ་ཚང་གི་ཕྲུ་གུ་ཐ་ན་ཨ་ནི་འབྲོག་པའི་ཕྲུ་གུ་ཨ་ནི་སློབ་འཇུག་བྱས་བྱས་དེ་འདྲས་བྱས་ཡོད་རེད་ཟེར་སྤྱི་ལོ་ཉིས་སྟོང་ལོར་ཨ་ནི་རྒྱ་ནག་ཁྱོན་ཡོངས་ལ་ཨ་ནི་མཐོ་རིམ་སློབ་འབྲིང་དེ་འདྲས་ཉི་ཤུ་རྩ་བཞི་བཙུགས་བཞག་དེ་ཚོས་ལོ་རེ་རེར་ཨ་ནི་བོད་པའི་གཞོན་ནུ་ལོ་ཆུང་ཨ་ནི་ཆིག་སྟོང་སུམ་བརྒྱ་བཙུགས་རྗེས་ཨ་ནི་སློབ་གྲྭ་དེ་ཚོའི་ནང་སློབ་འཇུག་བྱེད་ཀིས་ཅེས་བྱས་དེ་འདྲས་གསུངས་ཤག། ད་མཐའ་སྡོམ་འདི་ལ་ཡ་གནད་དོན་དཔྱད་ཞིབ་པ་ཨ་མི་ཧེ་ལར་རེད་ཨན་མེ་རི་བྷུ་ལོན་ཀྲུའུ་ཁོ་རང་གཉིས་ཀིས་བོད་ནང་ལ་ཡ་བོད་ཀི་སྐད་ཡིག་ཐོག་སློབ་ཁྲིད་བྱེད་ཡ་རེད་རྒྱ་ནག་དབང་འཛིན་པས་ཀིས་བོད་ནང་ལ་ཡ་སློབ་ཁྲིད་བྱེད་ཡ་སྐོར་ལ་ཁོང་ཚོའི་སྲིད་བྱུས་ཐོག་ནས་ད་འདིར་འགྱུར་བ་བཏང་ཡ་རེད། ཕྲུ་གུ་ཚོའི་གི་ཤེས་ཡོན་ཐོག་ལ་ཡ་ཡར་རྒྱས་གཏོང་ཡ་དེའི་དོན་ལ་གནད་དོན་དཔྱད་ཞིབ་པ་གཉིས་ཀྱིས་ག་རེ་གསུངས་འདུག་ལོ། ཁོ་རང་གཉིས་གསུང་ཡས་ཡིག་རྨོངས་དེ་ཡིན་ཨ་ནི་བརྒྱ་ཆ་ཡིན་ད་དུང་མཐོ་རུ་ཕྱིན་བྱས་དེ་འདྲ་བྱས་ཤག་ད་གང་ལྟར་ཡིན་ཨ་ནི་རྒྱ་ནག་གཞུང་གིས་ད་ལྟ་ཡིན་ན་བོད་ལྗོངས་སློབ་གྲྭ་ཆེན་མོ་རེད་རྒྱ་ནག་གི་སློབ་གྲྭ་ཆེན་མོ་གཞན་ཕན་ཚུན་བར་འབྲེལ་བ་བཟོས་བྱས་ནས་རིག་གཞུང་བརྗེ་རེས་ལ་སྐུལ་འདེད་གཏོང་ཡག་གི་སྲིད་ཇུས་ཤིག་ལག་བསྟར་བྱེད་ཀྱི་ཡོད་རེད་ཡིན་ནའང་རྒྱ་ནག་གི་ཨ་ནི་སློབ་གྲྭ་ཆེན་མོ་ཡག་ཤོས་ཁག་གི་སློབ་ཕྲུག་རེད་མཁས་པ་རེད་བཟོ་མཚན་ཚོ་ཡིན་ན། ཤིང་ཅང་རེད་ཀན་སུའུ་རེད་དག་ནི་ཆེས་བོད་གང་རུ་རུང་བའི་ཨ་ནེ་ནུབ་ཕྱོགས་འགྲོ་ཡས་ལ་སྐུལ་འདེད་གཏོང་ཡས་ཀི་སྲིད་བྱུས་བཅས་ལག་བསྟར་བྱེད་ཀྱི་ཡོད་རེད་ཟེར་ཡོད་རེད་དེ་བོད་ནང་ལ་ཡིན་ན་དོན་དམ་སྐད་གཉིས་ཀྱི་ཨ་ནེ་སློབ་གསོའི་ལམ་ལུགས་གཏན་འབེབས་བྱེད་མི་སྲིད་པ་རེད་ཅེས་བྱས་ཨ་མེ་རི་བྷུ་ལོན་ཏྲེ་རེད་ཨེ་མེ་ཧེ་ལེ་རེད་ཁོ་རང་གཉིས་ཀྱིས་ཡིན་ན་མཐའ་སྡོམ་རུ་དེ་འདྲ་རེད་གསུངས་ཤག། ལགས་སོ་ད་དེ་རིང་དུས་ཚོད་རྐྱེན་པས་ང་ཚོའི་ཀྱི་ལེ་ཚན་དེ་འདིར་མཚམས་འཇོག་ཞུས་ཡ་དང་ལེ་ཚན་རྗེས་མའི་ནང་ལ་ཡ་སྐབས་དུས་ཚོད་བཙོན་པ་ལ་ཡ་བོད་ནང་དཔལ་འབྱོར་དང་དཔལ་འབྱོར་འཕེལ་རྒྱས་སྐོར་ལ་ཡ་གླེང་མོལ་མུ་མཐུད་ཞུ་གི་ཡིན་ཉན་མཁན་རྣམས་ནས་ང་ཚོའི་ཀྱི་ལེ་ཚན་ཁག་གསན་པ་ཐུགས་རྗེ་ཆེ།